ལས་རིམ་འགོ་ཁྲིད་ཞུ་མཁན་རྗེ་གཤོངས་བློ་བཟང་ཚུལ་ཁྲིམས་ཡིན། ཐོག་མར་བོད་ལྷོ་ཁ་ཁུལ་དུ་གཞས་མ་བསྟན་འཛིན་དབང་མོས་བཏང་བའི་དྲན་སེམས་ཞེས་པ་དེ་གསན་རོགས་གནང། གཞས་ཚིག་ནི། ལ་གཅིག་བརྒྱབ་ལ་གཉིས་བརྒྱབ་ལ་གསུམ་བརྒྱབ་ལ་དང་པོ་བརྒྱབ་དུས་ངའི་ཨ་མ་དྲན་ངའི་ཨ་མ་དྲན་རང་དྲན་ཡིན་ཟས་དང་པོ་སྟེར་མཁན་ཨ་མ་རེད། ལ་གཉིས་པ་བརྒྱབ་དུས་ངའི་ཨ་ཕ་དྲན། ངའི་ཨ་ཕ་དྲན་རང་དྲན། གོས་དང་པོ་གཡོག་མཁན་ཨ་ཕ་ཡིན། ལ་གསུམ་པ་བརྒྱབ་དུས་ངའི་གྲོགས་མོ་དྲན། ངའི་གྲོགས་མོ་དྲན་རང་དྲན། དུ་སྔོན་པོ་ཆུ་ལ་མཉམ་འཐུང་རེད། ལ་བཞི་པ་བརྒྱབ་དུས་ངའི་ཕ་ཡུལ་དྲན། ང་སྐྱེས་ས་འཚར་ས་ཕ་ཡུལ་ཡིན། བོད་ཁ་བ་ཅན་གྱི་གནས་མཆོག་དེ།

གཞས་ཚིག་ནི་ས་གར་སོང་འདིར་སོང་བརྗེད་རྒྱུ་མེད་ངའི་རང་ས་རང་ཡུལ་བརྗེད་མེད་རེད་ཟས་ཆེ་ཟོས་ཆུང་ཟོས་བརྗེད་རྒྱུ་མེད་དྲིན་མ་ལོའི་ལག་ཟས་བརྗེད་མེད་རེད་གཏམ་ཆེ་བཤད་ཆུང་བཤད་བརྗེད་རྒྱུ་མེད་དྲིན་ཕ་མའི་ཁ་ཏ་བརྗེད་མེད་རེད།